གཅེས་པའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉེར་ལྔ་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་དང་པོའི་ཚེས་བཅུ་བདུན་རེས་གཟའ་མིག་དམར་རེད། ང་རྡོ་རྗེ་འཚོ་ཡིན་གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་ཀྱི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཚེ་བཙོན་གྱི་ཁྲིམས་ཆད་འཁུར་བཞིན་པའི་ཚོང་བ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་ཀྱིས་གྲྭ་བཞི་བཙོན་ཁང་གི་མདུན་དུ་ཡོངས་གྲགས་ཐོག་ནས་ཁོང་གི་སྤུན་མཆེད་ལ་ཐུག་འཕྲད་བྱེད་འཇུག་དགོས་པའི་འབོད་སྐུལ་བྱས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད།
བལ་པོའི་ནང་གནམ་གྲུར་བརྡབ་སྐྱོན་གྱིས་མི་གྲངས་བདུན་ཅུ་དོན་གཉིས་རྐྱེན་ལམ་དུ་གྱུར་བ་དང། བལ་པོའི་ནང་བོད་མི་མང་པོ་གནས་སྡོད་གནང་གི་ཡོད་ན་ཡང། གནམ་གྲུ་དེར་བོད་མི་གཅིག་ཀྱང་མེད་པར་བལ་ཡུལ་གྱི་གནམ་གྲུ་འཕུར་སྐྱོད་འཛིན་སྐྱོང་ལྷན་ཁང་གི་ཤར་པ་པདྨ་ལགས་ནས་འགྲེལ་བརྗོད་གནང་གི་འདུག། མཇུག་ཏུ། རྒྱ་ནག་ནང་བཟོ་བ་དང་ལས་མི་ཚོས་རང་ཉིད་ཀྱི་དགོས་ངེས་གླ་ཆ་མི་ཐོབ་པར་ངོ་རྒོལ་གྱི་ལས་འགུལ་སྣ་ཚོགས་སྤེལ་བཞིན་པའི་གནས་ཚུལ་སྐོར་དང་བཅས། དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་འཚོ་ཡིན་ཐོག་མར་གསར་འགྱུར་བྱ་རྒྱུ། ཚེ་བཙོན་གྱི་ཁྲིམས་ཆད་འཁུར་བཞིན་པའི་ཚོང་བ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་ཀྱིས་གྲྭ་བཞི་བཙོན་ཁང་གི་མདུན་དུ་ཡོངས་གྲགས་ཀྱི་ཐོག་ནས་ཁོང་གི་སྤུན་མཆེད་ལ་ཐུག་འཕྲད་བྱེད་འཇུག་དགོས་པའི་འབོད་སྐུལ་བྱས་འདུག།

དེ་རིང་ནི་ཉིས་སྟོང་ཉེར་གསུམ་ལོའི་ཕྱི་ཟླ་དང་པོའི་ཚེས་དྲུག་རེད། འདིར་སླར་ཡང་བོད་རང་སྐྱོང་ལྗོངས་ཀྱི་གྲྭ་བཞི་བཙོན་ཁང་དུ་བཙོན་ཁང་གི་འབྲེལ་ཡོད་ལ་ང་རང་གི་གཅུང་པོ་རྡོ་རྗེ་བཀྲ་ཤིས་ལ་ཐུག་འཕྲད་ཡོང་བར་ཞུ་ཡིག་ཕུལ་དུ་ཡོང་བ་ཡིན། རྒྱུ་མཚན་ནི་ང་རང་གི་གཅུང་པོའི་ནད་གཞིར་དུས་ཐོག་སྨན་བཅོས་བྱུང་མེད་པའི་དབང་གིས་གཟུགས་གཞིའི་གནས་སྟངས་ཛ་དྲག་ཆགས་ཡོད་སྟབས་བོད་རང་སྐྱོང་ལྗོངས་གྲྭ་བཞི་བཙོན་ཁང་གིས

ཚོགས་པ་དེའི་ཚོགས་གཙོ་ན་རེན་དར་ཤར་མ་ལགས་ཀྱིས་ཚོགས་པ་དེ་གསར་འཛུགས་བྱ་དགོས་པའི་དམིགས་ཡུལ་གཙོ་བོ་ནི་བོད་ནང་གི་གངས་ཏི་སེ་དང་མ་ཕམ་གཡུ་མཚོ་བོད་རྒྱལ་ཁབ་བཅས་རྒྱ་ནག་བཙན་དབང་འོག་ནས་ཐར་ཐབས་བྱ་རྒྱུ་དེ་ཡིན་སྐོར་གསུངས་འདུག་རྒྱ་གར་གྱི The Indian Express ཞེས་པའི་གསར་ཤོག་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན Bharat Tibet Samanvay Sangh སྟེ་བསྡུས་མིང་ལ BTSS ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་བཙུགས་ནས་ལོ་གཉིས་འཁོར་བའི་དུས་ཆེན་དེ་ཕྱི་ཚེས་བཅོ་ལྔ་ཉིན་སྲུང་བརྩིའི་མཛད་སྒོ་འཚོགས་པའི་ཐོག་སྐུ་མགྲོན་གཙོ་བོར་མངའ་སྡེའི་སྤྱི་དམངས་ཞབས་ཞུ་ལས་ཁུངས་ཀྱི་འགན་འཛིན་ཨ་ནནྡ་ཤརྨ་ལགས་ཆེད་ཕེབས་གནང་བ་དང་མཛད་སྒོ་དེ་མངའ་སྡེའི BJP ཚོགས་པའི་སྤྱི་ཁྱབ་འགན་འཛིན Jatinder Jog ལགས་ཀྱིས་གཙོ་སྐྱོང་གནང་འདུག་ཚོགས་པ་དེའི་དཔོན་རིགས་མཐོ་གྲས Doctor Rukmesh Chauhan ལགས་དང Jagdeep Atri སོགས་ཀྱིས་ཀྱང་མཛད་སྒོའི་ཐོག་གསུང་བཤད་གནང་འདུག། པ་དེའི་ཚོགས་གཙོ་ན་རེན་དར་ཤར་མ་ལགས་ཀྱིས་གསུང་བཤད་གནང་སྐབས་ཚོགས་པ་དེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། RSS། ཞེས་པའི་རྒྱ་གར་གྱི་སྤྱི་ཚོགས་ཞབས་ཕྱི་ཚོགས་པའི་དབུ་ཁྲིད་དམ་པ་སློབ་དཔོན་མང་གྲགས་ཅན Raju Bhaiya རྣམ་གཉིས་ཀྱི་དགོངས་པ་གཞིར་བཟུང་གསར་འཛུགས་གནང་བ་ཞིག་ཡིན་ལུགས་དང། ཚོགས་པ་དེ་ནི་རྒྱལ་ཞེན་ཅན་དང་སྤྱི་ཚོགས་ཀྱི་ཚོགས་པ་ཞིག་ཡིན་ཞིང་ཚོགས་མིའི་ཁོངས་སུ་རྒྱ་གར་རྒྱལ་ཡོངས་ཀྱི་དམག་དཔོན་ཟུར་པ་རྣམས་དང་གསར་འགོད་པ།

གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། བལ་ཡུལ་དུ་གནམ་གྲུ་བརྡབ་སྐྱོན་གྱིས་མི་གྲངས་བདུན་ཅུ་དོན་གཉིས་རྐྱེན་ལམ་དུ་ཕྱིན་པ་དང་བལ་ཡུལ་དུ་བོད་མི་མང་པོ་གནས་སྡོད་བྱས་ཡོད་ནའང་གནམ་གྲུ་དེའི་ནང་བོད་མི་གཅིག་ཀྱང་མེད་པ་བལ་ཡུལ་གྱི་གནམ་གྲུ་འཕུར་སྐྱོད་འཛིན་སྐྱོང་ལྷན་ཁང་གིས་འགྲེལ་བརྗོད་བྱས་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བདེ་ཡིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
འདས་པའི་ལོ་བཅུ་གྲངས་ནས་བཟུང་བལ་པོ་རྒྱལ་ཁབ་ཀྱི་ནང་གནམ་གྲུ་བརྡབ་སྐྱོན་ཐེངས་མང་འབྱུང་གི་ཡོད་པ་བཞིན།

ཉི་མ་དེར་བལ་ཡུལ་སྲིད་བློན་གྱིས་བཀོད་ཁྱབ་བཏང་བ་གཞིར་བཟུང། ཉེན་རྟོག་པ་དང་མི་མང་གིས་མེ་གསོད་དང་མྱུར་སྐྱོབ་ཀྱི་ཐབས་ཤེས་གནང་ཡོད་པ་དང། སྤྱི་ཚོས་བཅུ་དྲུག་གི་ཉི་མ་བལ་པོ་གཞུང་གིས་མྱ་ངན་མཚོན་པར་རྒྱལ་དར་ཕྱེད་ཕབ་ཀྱིས་གཞུང་འབྲེལ་གུང་སེང་བཏང་བ་དེ་མཚུངས་སུ། གཞུང་འབྲེལ་གྱིས་རྐྱེན་ལམ་དུ་ཤོར་བ་ཚོ་གི་མིང་གཞུང་ཕྱི་ལ་སྟོན་པ་གི་ནང་ད་སྔ་བོད་མི་གཅིག་ཀྱང་མི་འདུག་ཅེས་འགྲེལ་བརྗོད་གནང་གི་འདུག། ཨ་ནི། ད་ག་རང་གི་ཉིན་མོ་འདི་ལ་ཡ་བལ་ཡུལ་གྱི། སྲིད་བློན། གསར་པ་སོགས་མ་རག་ད་ཁོ་རང་གི་ངོས་ནས་ཨ་ནི། གཞུང་གི་སྡེ་ཚན་ཁག་ཆ་ཚང་ལ་ཡ་མ་བཀོད་ཁྱབ་བཏང་བྱས་ཨ་ནི། མ་གའི། དཀའ་ངལ་ག་རེ་ཡོད་པ་དེ་ལ་ཡ་རོགས་བྱེད་ག་ལ་ཡ་ཕེབས་དགོས་ཀྱི་རེད་ཟེར་བཀོད་ཁྱབ་བཏང་བ་ནང་བཞིན་གྱི་ཨ་ནི། བལ་ཡུལ་གྱི་ས་གནས་སྐོར་སྲུང་བ་རེད་དམག་མི་རེད། འདི་གའི་དེ་ཆ་ཚང་ཕ་གའི་ལ་ཡ་ཕྱིན། ཨ་ནི་མི་གི་ཕུང་པོ་འདི་གའི་བཏོན་ཡག་རེད་ད་ག་ནང་བཞིན་གྱི་མེ་རླབས་ཆེན་པོ་འབར་བསྡད་པ་དེ་ལ་ཡ། ཨ་ནི་ཆུ་གཏོར་བྱས་འདི་གའི་དེ་མེ། མ། མེད་པ་བཟོ་ཡག་རེད་དེ་འདྲས་ཀྱི་གནས་སྟངས་ཀྱི་ཐོག་ནས། འདུག་ཟེར་ནས་ཆ་བཞག་བྱས་ཞུ་ཡས་ཡིན། ཨ་ནི་དེ་རིང་འདྲ་བོ་ཆ་བཞག་པ་ཡིན་ན། ཨ་ནི་བལ་ཡུལ་གཞུང་རང་གི་ངོས་ནས། ཨ་ནི་མི་དེ་འདྲས་མང་པོ་ཅིག། ག་ལབ་འདས་གྲོངས་ཕྱིན་པ་དང་བརྡབ་སྐྱོན་བྱུང་པའི་རྒྱུ་མཚན་ལ་བརྟེན་བྱས། དེ་རིང་གི་ཉིན་མོ་ལ་ཡ་འབྲེལ་ཡོད་གཞུང་གིས་མྱ་ངན་གྱི་ཆེད། མྱ་ངན་དང་གདུང་སེམས་མཉམ་བསྐྱེད་མཚོན་བྱེད་ཀྱི་ཆེད་དུ་དེ་རིང་ཉིན་མོ་གཞུང་འབྲེལ་གྱི་ཐོག་ནས་གུང་སེང་དུ་བཏང་པ་བྱུང་བསྡད་ཤག་ད་ག་ནང་བཞིན་གྱི་རྒྱལ་ཁབ་སོ་སོའི་གི་རྒྱལ་ཁབ་ཁོ་རང་གི་ནི་རྒྱལ་དར་ཡིན་པ་ཡིན་ན་མ་ཕྱེད་ཀ་མ་ཕབ་བྱས་མྱ་ངན་གུས་འདུད་མཚོན་བྱེད་ཀྱི་ཆེད་དུ་འདུག་བྱས་ནས་བྱས་བསྡད་འདུག་ཞུ་ཡས་ཡིན། གནམ་གྲུ་བརྒྱུད་རྒྱུ་འདི་ནང་ལོགས་ལ་ཡ་ཧ་ལམ། བོད་པ་མེད་པ་འདྲ་བོ་ཅིག་རེད་ཤག་གང་ལགས་ཞུས་པ་ཡིན་ན་གཞུང་འབྲེལ་གྱི་ག་ལབ་དགོས་རེད། གནམ་གྲུའི་ནང་ལོགས་ལ་ཡ་སུ་སུ་ཡོད་མེད་འདི་གའི་དེའི་མིང་གཞུང་དེ་མ་བཏོན་ཡོང་དུས་ཨ་ནི་བོད་པའི་མིང་རྩ་བ་ཉིད་ནས་མེད་བསྡད་པའི་གནས་སྟངས་ཅིག་རེད་ཤག་ཞུ་ཡས་ཡིན་ཐུགས་རྗེ་གནང། ཡང་ཁོང་གིས་གནམ་གྲུ་དེ་ནི་བལ་ཡུལ་རྒྱལ་སའི་རྒྱལ་སྤྱིའི་གནམ་ཐང་ནས་འཕུར་ཏེ་པོག་ར་ས་གནས་ཀྱི་གནམ་ཐང་གི་ཉེ་འགྲམ་གཡང་རོང་ཞིག་ཏུ་ལྷུང་ཡོད་ཅིང། གནམ་གྲུ་དེར་འགྲུལ་པ་མི་དྲུག་ཅུ་རེ་བརྒྱད་དང་གནམ་གྲུའི་ལས་བྱེད་སོགས་བརྩིས་ནས་མི་གྲངས་བདུན་ཅུ་དོན་གཉིས་ཡོད་པ་ཆ་ཚང་གི་སྲོག་ཤོར་ཡོད་པའི་འགྲེལ་བརྗོད་གནང་གི་འདུག། ད་ཁ་སང་ད་སྤོག་ར་ལ་ཡང་གནམ་གྲུ་བརྡབ་སྐྱོན་བྱས་པའི་གི་གནས་སྟངས་སྐོར་ལ་ཡང་ཞུས་པ་ཡིན་ན། གནམ་གྲུ་འདི་བལ་ཡུལ་རྒྱལ་སྤྱིའི་གནམ་ཐང་ནས་ཆུ་ཚོད་བཅུ་དང་ཕྱེད་ཀ་ཙམ་ལ་ཡང་སྤོག་ར་ལ་ཡང་འཕུར། ཨ་ནི་སྤོག་ར་གི་གནམ་ཐོག་ལ་ཡང་འབྱོར་ཚར་བའི་རྗེས་ལ་ཡང་ད་ལྟ་སྤོག་ར་ལ་ཡང་རྒྱལ་སྤྱིའི་གི་གནམ་ཐང་དང་སྤོག་ར་གནམ་ཐང་རྙིང་པ་ཅིག་ཡོད་རེད་འདི་གི་ཉེ་འགྲམ་ཞིག་ལ་ཡང།

ལྟ་མཁན་དང་ལས་ཀ་བྱེད་མཁན་ཀུན་ཏུ་སྡོམ་པའི་གི་མི། བདུན་ཅུ་དོན་བཞི་བདུན་ཅུ་དོན་གཉིས་འདུག་ཟེར་ཆགས་བསྡད་བཞག། ཨཱ་ནི། མེ་སྐྱོན་ཆེན་པོ་འདི་འདྲ་ཞིག་ནང་ལོགས་ལ་ཡང་ཨཱ་ནི། མི། ཡོད་པ་ཆ་ཚང་འདུག་ཅིག། ཨཱ་ནི། སྲོག་ཤོར་འདུག་ཟེར་ཆགས་བསྡད་བཞག། ཨཱ་ནི། དེ་ལ་ཡང་གཡས་གཡོན་གྱི་མི་མང་པོ་ཞེ་པོ་ཅིག་ལྟད་མོ་ལྟ་མཁན་དང་རོགས་པ་བྱེད་མཁན་འདི་འདྲས་བྱུང་བཞག། ཨཱ་ནི། ང་ཚོ་བོད་པའི་སྤྱི་ཚོགས་ནི་འདི་འདྲས་དང་དུ་བླངས་བྱས་དངོས་སུ་ཕ་སྐད་དང་རོགས་བྱེད་ག་ལ་ཡར་འགྲོ་བ་དེ་འདྲ་གས་བྱུང་ཡོད་མ་རེད།
རྒྱ་གར་གྱི NDTV གསར་ཁང་གིས་ཧུར་བྷའི་གི་གནས་ཚུལ་སྐུབས་གནང། གནམ་གྲུ་དེའི་ནང་མི་གྲངས་བདུན་ཅུ་དོན་གཉིས་ཡོད་པ་ལས་འགྲུལ་པ་མི་གྲངས་ལྔ་བཅུ་ང་གསུམ་བལ་པོའི་མི་སེར་ཡིན་པ་དང། མི་གྲངས་བཞི་རྒྱ་གར་གྱི་མི་སེར་ཡིན་པ་དང་མི་གྲངས་བཞི་ཨུ་རུ་སུ་གྱི་མི་སེར་ཡིན་པ། མི་གཉིས་ཀོ་རི་ཡ་ནས་ཡིན་པ་དང། ཡང་མི་གཅིག་རེ་གཅིག་རེ Argentina དང Ireland། Australia དང་ཧྥ་རན་སི་བཅས་ནས་ཡིན་པ་འཁོད་ཡོད་ཀི། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་ཞུ་རྒྱུར། ཨ་མི་རི་ཀའི་ནང་བོད་པའི་ཐོག་སོ་ཉུལ་བྱས་པའི་ཉེས་མིང་འོག་འཛིན་བཟུང་བྱས་པའི་ནེའུ་ཡོག་གྲོང་ཁྱེར་ནང་གི་ཉེན་རྟོག་པ་པད་མ་རྡོ་རྗེ་ཨང་དབང་ལ་ཉེས་འཛུགས་དང་གྱོད་གཏུག་བྱས་པ་ཁག་ཨ་རི་གཞུང་གི་གྱོད་འཛུགས་བྱེད་མཁན་གྱིས་རྒྱུ་མཚན་གསལ་ཁ་མ་བཏོན་པར་ཕྱི་ཟླ་དང་པོ་ཚེས་བཅུ་གསུམ་ཉིན་ཕྱིར་འཐེན་བྱས་འདུག་ནེའུ་ཡོག་གྲོང་ཁྱེར་གྱི་ཉེན་རྟོག་པ་པད་མ་རྡོ་རྗེ་ཨང་དབང་གིས་བོད་མིའི་ཐོག་སོ་ལྟ་བྱས་པའི་ནག་ཉེས་བཙུགས་པ་དེ་ནི་ནག་ཉེས་ཚབས་ཆེན་ཞིག་ཡིན་སྐོར་འགྲེལ་བརྗོད་བྱས་ཡོད་ཀྱང་ད་ལྟ་གྱོད་གཞི་དེ་ཕྱིར་འཐེན་བྱས་ཡོད་པ་དང་ཉེན་རྟོག་པ་དེའི་ཁྲིམས་རྩོད་པས་དོན་དངོས་ཐོག་ཁོར་ཁྲིམས་གཏུག་བྱེད་པའི་ཁ་མཆུ་མེད་ལུགས་བཤད་འདུག་ཨ་རིའི་གྲོང་ཁྱེར་ཉུའུ་ཡོག་ནང་གི Brooklyn ཞིབ་དཔྱོད་ཁང་གི་ཁྲིམས་རྩོད་པ Breon གི་ཡིག་ཚང་ནས་ཟླ་འདིའི་ཕྱི་ཚེས་བཅུ་གསུམ་ཉིན་གསལ་ཁ་མེད་པའི་ཁྲིམས་ཀྱི་ཡིག་ཆ་ཞིག་གི་ཐོག་ཨ་རི་གཞུང་གི་ཁྲིམས་དཔོན Eric R Komitee ལགས་ལ་ཉེན་རྟོག་པ་པད་མ་རྡོ་རྗེ་ཨང་དབང་ལ་ནག་ཉེས་བཙུགས་པ་དེ་དག་ངོས་ལེན་བྱ་མི་དགོས་པའི་འབོད་སྐུལ་བྱས་ཡོད་འདུག་ཨ་རི་གཞུང་གིས་ཁོར་ཉེས་འཛུགས་བྱས་པ་དེའི་ཐོག་གནས་ཚུལ་འཕར་མ་ཐོབ་པ་ཁག་ལ་བརྟག་དཔྱད་བྱས་པའི་རྗེས་སུ་ཁོ་གྱོད་གཏུག་བྱས་པ་ཡིན་ལུགས་བརྗོད་ཡོད་ཀྱང་ཞིབ་ཕྲའི་གནས་ཚུལ་གང་ཡང་བཏོན་མེད་སྐོར་ཕྱི་ཚེས་བཅུ་བཞི་ཉིན New York Post ཞེས་པས་གནས་ཚུལ་སྤེལ་འདུག་ལོ་སུམ་ཅུ་སོ་དྲུག་ཡིན་པའི་ནེའུ་ཡོག་གྲོང་ཁྱེར་གྱི་ཉེན་རྟོག་པ་པད་མ་རྡོ་རྗེ་ཨང་དབང་གིས་རང་ཉིད་ཉེན་རྟོག་པ་ཡིན་པའི་གོ་གནས་བེད་སྤྱོད་ལོག་པར་བཏང་བ་དང་རྒྱ་ནག་གཞུང་གི་དགོས་མཁོ་བསྒྲུབ་ཆེད་གྲོང་ཁྱེར་དེའི་ནང་ཡོད་པའི་བོད་མི་སྤྱི་ཚོགས་ཐོག་སོ་ལྟ་བྱས་པའི་ནག་ཉེས་ཕོག་ནས་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་དགུ་བའི་ནང་འཛིན་བཟུང་བྱས་པ་རེད། སྐབས་དེར་ཁོར་ནག་ཉེས་འཛུགས་མཁན་གྱིས་ཁོས་རྒྱ་ནག་གཞུང་གི་ཆེད་དུ་ནེའུ་ཡོག་གྲོང་ཁྱེར་གྱི་མན་ཧ་ཐན་ས་གནས་སུ་ཡོད་པའི་རྒྱ་ནག་གཞུང་ཚབ་ཡན་ལག་ཁང་གི་ལས་བྱེད་པ་ཞིག་གི་མཉམ་དུ་ཉིས་སྟོང་བཅོ་བརྒྱད་ལོའི་ཕྱི་ཟླ་ལྔ་པ་ནས་བོད་མིའི་ཐོག་སོ་ལྟ་བྱ་རྒྱུ་མགོ་བཙུགས་ཡོད་སྐོར་ཉེས་འཛུགས་བྱས་ཡོད་པ་རེད། སྐབས་དེར་ཁོར་ནག་ཉེས་འཛུགས་མཁན་ཨ་རིའི་དབུས་གསང་བའི་ལས་ཁུངས་ཏེ། FBI། གི་ནེའུ་ཡོག་ནང་གི་འགན་འཛིན་གྱི་ལས་རོགས William Sweeney Junior ལགས་ཀྱིས་ཨང་དབང་ནི་ཨ་རིའི་ནང་ནས་ཉེན་ཁ་བཟོ་མཁན་ཞིག་ཡིན་པའི་འགྲེལ་བརྗོད་གནང་བ་མ་ཟད་ཁོས་ཕྱིའི་རྒྱལ་ཁབ་ཅིག་གི་ཚབ་བྱས་ནས་ཨ་མེ་རི་ཀའི་མི་སེར་ཡིན་པའི་བོད་མིའི་ཐོག་སོ་ལྟ་བྱས་པ་དང་ཁོ་བོས་ཨ་རིའི་གྲོང་ཁྱེར་ནེའུ་ཡོག་གི་ཉེན་རྟོག་པ་ཡིན་པའི་གོ་གནས་བེད་སྤྱོད་བཏང་སྟེ་རྒྱ་ནག་གཞུང་གིས་ཨ་རིའི་ནང་ཁྲིམས་འགལ་གྱི་བྱ་སྤྱོད་སྤེལ་རྒྱུར་རོགས་རམ་བྱས་ཡོད་པ་དང་ད་དུང་ཁོས་ཉེན་རྟོག་ལས་ཁུངས་ཀྱི་ལས་ཀ་བྱེད་སྟངས་ཀྱི་གསང་བ་ཁག་ཀྱང་རྒྱ་ནག་ལ་མཁོ་སྤྲོད་བྱས་པའི་ནག་ཉེས་ཡང་བཙུགས་ཡོད་པ་སོགས་གནས་ཚུལ་རྣམས་བཀོད་འདུག།

འཛུགས་སྐྲུན་ཆེད་འགྲོ་གྲོན་བཏང་ཡོད་པའི་སྐོར་བརྗོད་ཡོད་པ་མ་ཟད། ད་དུང་དབུལ་ཕོངས་ཀྱི་བལ་ཡུལ་མི་སེར་ཡེ་ཤུའི་ཆོས་སུ་འཇུག་མཁན་གསར་བ་རྣམས་ལ་དངུལ་གྱི་རོགས་རམ་ཡང་སྤྲོད་ཀྱི་ཡོད་པ་སྨོས་མེད་ཡིན་འདུག་ལ་ད་ལྟ་བལ་ཡུལ་གྱི་ཡེ་ཤུའི་ཚོགས་པས་བསྡོམས་ཐོ་བླངས་པའི་ནང་བལ་ཡུལ་ནང་ཡེ་ཤུའི་ལྷ་ཁང་བདུན་སྟོང་བདུན་བརྒྱ་ལྔ་བཅུ་ང་བརྒྱད་ཡོད་སྐོར་བརྗོད་ཀྱི་ཡོད་ཅིང་ཡུལ་དེའི་ནང་ལྷོ་ཀོ་རི་ཡ་ནས་ཡིན་པའི་ཡེ་ཤུའི་ཆོས་སྤེལ་མཁན་མི་གྲངས་སུམ་བརྒྱ་ཙམ་ཞིག་ཡོད་པ་དང་དེ་དག་ཕལ་ཆེ་བ་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་ཏུའི་ཕྱི་ཕྱོགས་ཀྱི་ལྷོ་ངོས་སུ་གནས་སྡོད་བྱེད་ཀྱི་ཡོད་ནའང་ཁོ་ཚོས་ཚོང་དོན་དང་སློབ་གཉེར། ཡང་འགའ་རེས་ཟ་ཁང་གཉེར་བ་དང་ཁག་ཅིག་གིས་རོགས་ཚོགས་ཀྱི་ལས་དོན་སྒྲུབ་ཀྱི་ཡོད་འདུག། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་བལ་ཡུལ་ནང་ཡེ་ཤུའི་ཆོས་ལུགས་ཀྱི་རྗེས་འབྲང་བ་མི་གྲངས་བཞི་བརྒྱ་ར་ལྔ་བཅུ་ང་བརྒྱད་ལས་མེད་ནའང་ཉིས་སྟོང་བཅུ་གཅིག་ལོར་འབུམ་གསུམ་ར་ཁྲི་བདུན་སྟོང་དྲུག་བར་འཕར་ཡོད་ཅིང་ད་ལྟ་འབུམ་ལྔ་ར་ཁྲི་བཞི་སྟོང་ལྔ་ཡོད་འདུག། བལ་ཡུལ་ནང་གི་རྒྱ་ནག་གི་གཞུང་ཚབ་པ་གསར་པས་བལ་ཡུལ་གྱི་སྲིད་བློན་ཕུ་ཤི་པ་ཁ་མོ་ད་ཧོ་ལ་གཟའ་ཉི་མའི་ཉིན་མཇལ་འཕྲད་བྱས་འདུག The Kathmandu Post ཞེས་པའི་བལ་ཡུལ་གྱི་ཚགས་པར་གྱི་གནས་ཚུལ་སྤེལ་དོན་ལྟར་ན། བལ་ཡུལ་ནང་གི་རྒྱ་ནག་གཞུང་ཚབ་ཆེན་མོ་ཁྲིན་སུང་གིས་གཟའ་ཟླ་བའི་སྔ་དྲོར་བལ་ཡུལ་གྱི་སྲིད་བློན་ཕུ་ཤི་པ་ཁ་མོ་ད་ཧོ་ལ་མཇལ་འཕྲད་ཀྱིས་ཡུལ་གྲུ་གཉིས་ཀྱི་འབྲེལ་ལམ་དང་མཉམ་འབྲེལ་བྱེད་ཕྱོགས་ཐད་བསམ་ཚུལ་བརྗེ་ལེན་བྱས་པ་དང། རྒྱ་ནག་གི་གཞུང་ཚབ་ཆེན་མོས་བལ་ཡུལ་གྱི་སྲིད་བློན་ལ་རྒྱ་ནག་གི་འགོ་ཁྲིད་ཚོའི་ཚབ་བྱས་ནས་འཚམས་འདྲི་བྱས་པ་མ་ཟད། བལ་ཡུལ་ཡར་རྒྱས་གཏོང་རྒྱུར་རྒྱ་ནག་དུས་རྟག་ཏུ་བལ་ཡུལ་མཉམ་དུ་ཡོད་ལུགས་བརྗོད་འདུག་ཡང་བལ་ཡུལ་གྱི་སྲིད་བློན་གྱིས་ཀྱང་རྒྱ་ནག་གིས་བལ་ཡུལ་ལ་མཉམ་འབྲེལ་དང་མཛའ་གྲོགས་ལྟ་བུའི་འདུ་ཤེས་འཛིན་པར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་རྒྱ་ནག་གི་འགོ་ཁྲིད་ཚོར་འཚམས་འདྲི་ཞུས་ཡོད་འདུག། བལ་ཡུལ་ནང་གི་རྒྱ་ནག་གི་གཞུང་ཚབ་གསར་བ་ཁྲིན་སུང་ད་ལོའི་ཕྱི་ཟླ་དང་པོའི་ཚེས་བརྒྱད་ཉིན་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་དུ་གི་ནང་འབྱོར་མ་ཐག་ཁོས་བལ་ཡུལ་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་དམ་ཟབ་ཏུ་གཏོང་རྒྱུའི་ཆེད་དུ་ལས་དོན་སྤེལ་རྒྱུ་ཡིན་ལུགས་བཤད་འདུག་ཁྲིན་ནི་དེ་སྔ་ནས་བལ་ཡུལ་གྱི་དཔོན་རིགས་ཚོའི་མཉམ་དུ་ཚོགས་འདུ་མང་པོའི་ནང་ཞུགས་མྱོང་ཡོད་པས་བལ་ཡུལ་གྱི་ཕྱི་འབྲེལ་མི་སྣ་ཚོ་དང་རྒྱུས་མངའ་ཡོད་མཁན་ཞིག་ཡིན་འདུག། རྒྱ་གར་གྱི་གསར་ལམ་དུ་གནས་ཚུལ་ཐོན་པར་གཞིགས་ན་ཉིས་སྟོང་ཉེར་གཉིས་ལོའི་ཕྱི་ཟླ་དགུ་བ་ནས་བཟུང་རྒྱ་ནག་གི་རྒྱལ་ཁབ་གཅིག་གྱུར་སྐུལ་སྤེལ་ལྷན་ཁང་ཟེར་བས་བལ་ཡུལ་ནང་གནས་སྡོད་བཙན་བྱོལ་བོད་མི་ཚོའི་འཚོ་གནས་ལ་ཤུགས་རྐྱེན་བཟོ་བཞིན་ཡོད་པ་དང། ལས་ཁང་དེས་བལ་ཡུལ་ནང་རྒྱ་ནག་གཞུང་གི་སྟངས་འཛིན་ཇེ་ཆེར་བཏང་ནས་ཕྱི་ཕྱོགས་སུ་ཡོད་པའི་རྒྱ་ནག་གཞུང་དང་ལངས་ཕྱོགས་མི་མཐུན་མཁན་ཚོའི་སྐད་སྒྲ་མེད་པར་བཟོ་ཐབས་བྱེད་བཞིན་ཡོད་སྐོར་བོད་མིའི་ཐོབ་ཐང་ཕྱོགས་བསྡུས་ཞེས་པའི་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ཉམས་ཞིབ་ལྟེ་གནས་ཁང་གིས་གནས་ཚུལ་སྤེལ་འདུག། གསན་མཁན་རྣམ་པ་ཐེངས་འདིའི་ཆེད་སྒྲིག་ལེ་ཚན་གྱི་དུས་ཚོད་འདིའི་ནང་རྒྱ་ནག་ནང་ན་ནིང་ལོ་མཇུག་ཙམ་ནས་རྒྱ་ནག་གི་བཟོ་བ་དང་ལས་མི་ཚོས་རང་ཉིད་ཀྱི་དགོས་ངེས་གླ་ཆ་མ་ཐོབ་པར་བརྟེན་ནས་ངོ་རྒོལ་གྱི་ལས་འགུལ་སྣ་ཚོགས་སྤེལ་བཞིན་པའི་སྐོར་འཆི་མེད་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང།

ཞིང་པའི་ལས་མི་ཚོའི་གླ་ཆ་ངེས་པར་དུ་སྤྲོད་ཐུབ་པའི་འགན་ལེན་བྱེད་དགོས་པ་བཏོན་ཡོད་ཅིང། ལྷག་པར་དུ་དཔྱིད་གསར་དུས་ཆེན་ཟིན་གྲབས་ཡོད་པས་ཞིང་པ་ལས་མི་ཚོས་དཀའ་ལས་བརྒྱབ་པའི་གླ་ཆ་ཁྱེར་ནས་ལོ་གསར་གཏོང་རྒྱུའི་འདུན་པ་ཧ་ཅང་ཆེན་པོ་ཡོད་པས། ཞིང་པ་ལས་མི་ཚོའི་གླ་ཆ་ངེས་པར་དུ་སྤྲོད་དགོས་པའི་སྐོར་བརྗོད་ཡོད་པ་བཞིན། ཨ་རིའི་ནང་ལ་རྟེན་གཞི་གནང་བའི་རྒྱ་ནག་གི་ངལ་རྩོལ་པར་ལྟ་ཞིབ་ཟེར་བའི་ཚོགས་པའི་འགན་འཛིན་ལི་ཆང་གིས། ཞིང་པའི་ལས་མི་ཚོར་གླ་ཆ་མ་སྤྲད་པའི་གནས་ཚུལ་རྒྱ་ནག་གི་ས་གནས་གང་སར་ཡོད་མུས་ཡིན་པ་དང། ཁོང་ཚོའི་ཚོགས་པ་དེས་ཞིབ་རྩིས་བྱས་པ་ལྟར་ན། ད་ལོ་ལོ་གཤའ་མ་ཐག་ནས་གླ་ཆ་སྤྲོད་དགོས་པའི་དོན་རྐྱེན་གྱི་གནད་འཕྲིན་དེ་རིགས་ཧ་ཅང་མང་པོ་ཐོན་བཞིན་ཡོད་པའི་སྐོར་གསུངས་གནང། ཀྲུང་གོ་ཙི་ཡི་ལུའེ་པུའུ་དང་ཡི་གེ་ཆུང་སོགས་ཕྱི་ཟླ་བཅུ་ཚུན་ཡི་ཧའོ་ཁའེ་ཧྲི་པའོ་ཁཱ་སི་ཏུའུ་ཏཱ་ཁའེ་ཡུའུ་ཨར་ཧྲུའུ་ཝུའུ་ཆི་ཅི་གི་ཐའོ་ཞིན་ཧྲི་ཅན་ཉའོ་པའོ་ཅེ་ཀྲང་ཆིང་ཁོའོ་ཧྲའོ་ཧྲུའུ་ཏི་ཆན་ནའོ་ཧྭ་གི་ཕེ་ནའོ་ཀུན་ཏུའོ། ང་ཚོ་ནང་ཁུལ་དུ་འཚོལ་ཞིབ་གླེང་སྟེགས་ཤིག་ཡོད་པ་དང་ད་ལོ་སྤྱི་ཟླ་དང་པོའི་ཚེས་གཅིག་ནས་བཟུང་གླེང་སྟེགས་དེའི་ཐོག་ནས་དོན་རྐྱེན་དེ་རིགས་ཉི་ཤུ་རྩེ་ལྔ་ཙམ་མཐོང་བྱུང། གནས་སྟངས་དེ་རིགས་ནི་རྒྱུན་ལྡན་ཞིག་ཡིན་ཞིང། གལ་འགངས་ཆེ་ཤོས་ནི་ཏོག་དབྱིབས་རིམས་ནད་ཁྱབ་གདལ་གྱི་རྐྱེན་གྱིས་བྱུང་བ་ཞིག་ཡིན་པའི་སྐོར་གསུང་གི་འདུག་རྒྱ་ནག་ཀོང་ཀྲོའུ་ནང་ལ་གནས་བཞུགས་ཁྲིམས་རྩོད་པ་ག་ཡིག་གིས་ཉེ་ཆར་ཁོང་གི་ལས་མིའི་གླ་ཆ་མ་སྤྲད་པའི་གྱོད་དོན་ཞིག་གི་ཁྲིམས་རྩོད་བྱེད་པའི་སྐབས། ཁྲིམས་ཁང་གིས་ཐག་གཅོད་བྱེད་ཡས་དེ་ཁས་ལེན་ཐུབ་པ་ཞིག་ཡིན་ན་ཡང་དངོས་སུ་ལག་བསྟར་བྱེད་པའི་སྐབས་གླ་ཆ་ལག་པར་ལེན་ཐུབ་མིན་དེ་ཡང་ཤོད་ཁག་པོ་ཡིན་པའི་སྐོར་གསུངས་གནང།
གླ་ཆ་མ་སྤྲད་མཁན་གྱི་མི་དེ་ཡང་རྩ་བའི་ཆ་ནས་ཚོང་ཁང་རྐུབ་རྡིབ་ཟིན་པ་དང་ཁོ་པ་རང་ཉིད་ཀྱང་ལས་མི་ལྟར་ལས་ཀ་འཚོལ་བཞིན་ཡོད་ཅིང། ལས་མིའི་གླ་ཆ་ཆད་པ་ཁོ་པས་ཁས་ལེན་བྱེད་ཀྱི་འདུག་ཡིན་ནའི་ན་ནིང་ལོ་གཅིག་གི་གླ་ཆ་ཆད་པ་རྣམས་སྤྲད་ཟིན་ཡོད་ཀྱང་དེ་མིན་གྱི་གླ་ཆ་སྤྲོད་རྒྱུ་སླར་ཡང་ཆད་ནས་ད་ཆ་ཕན་ཚུན་སྐད་ཆ་བྱས་པའི་རྗེས་དཔྱིད་གསར་དུས་ཆེན་གྱི་རྗེས་སུ་མུ་མཐུད་སྤྲད་རྒྱུ་ཁས་ལེན་བྱས་སོང་ཞེས་གསུངས་ཀྱི་འདུག། རྒྱ་ནག་ཧེ་པེ་ཀྱི་དྲ་རྒྱའི་བརྙན་འཕྲིན་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་འཐུས་མི་ལི་པའོ་ཀྲུང་ཟེར་བས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་རྐང་བཙུགས་ནས་གླ་ཆ་སྤྲོད་དགོས་པའི་ལས་འགུལ་སྤེལ་མཁན་ཚོ་སྤྱི་ཚོགས་ཀྱི་ཡིད་ཆེས་མེད་པའི་མིང་གཞུང་ནག་པོའི་ནང་ལ་བཅུག་དགོས་ལུགས་བསམ་འཆར་བཏོན་ཡོད་པ་རེད། གནད་དོན་དེ་ཚོའི་ཐོག་རྒྱ་ནག་གི་ངལ་རྩོལ་པའི་ལྟ་ཞིབ་ཀྱི་འགན་འཛིན་ལི་ཆང་གིས་གསུངས་ན།

ད་ཆ་གླ་ཆ་སྤྲོད་དགོས་པའི་དགོས་འདུན་གྱི་ལས་འགུལ་ཐེར་འདོན་ལམ་མེད་པ་དང་ལྷག་པར་དུ་རྒྱ་ནག་རྒྱལ་ཡོངས་སུ་ཏོག་དབྱིབས་རིམས་ནད་བཀག་སྡོམ་གྱི་ནོར་འཁྲུལ་སྲིད་ཇུས་འོག་དཔལ་འབྱོར་གནས་སྟངས་ཉམས་རྒུད་ཤུགས་ཆེ་ཕྱིན་ནས་མཐར་དཀའ་གནད་དེ་ཚོ་མི་མང་དཀྱུས་མ་ཚོའི་ཐོག་འཁེལ་ཡོད་པ་རེད་ཅེས་གསུངས་ཀྱི་འདུག་ན་ནིང་སྤྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་གཞུང་གིས་ནོར་སྲིད་དང་ཤོག་དཀར་ལས་འགུལ་གྱི་གནོན་ཤུགས་འོག་ཏོག་དབྱིབས་རིམས་ནད་ཀྱི་ནད་འབུ་རྩ་མེད་ཀྱི་སྲིད་ཇུས་ཕྱིར་འཐེན་བྱ་དགོས་བྱུང་བའི་རྗེས། དྲ་རྒྱའི་ཐོག་རིམས་ནད་འགོག་ཐབས་སྲུང་སྐྱོབ་ལས་དོན་སྤེལ་མཁན་མང་པོ་ལས་ཀ་ནས་ཕྱིར་འབུད་བྱས་པའི་རྐྱེན་གྱིས། ཁོང་ཚོས་གྱོན་ཆས་དཀར་པོ་དེ་གྱོན་ནས་ཁོང་ཚོའི་གླ་ཆ་སྤྲོད་དགོས་པའི་འདུ་འཛོམས་ཀྱི་གནས་ཚུལ་ཡང་མང་པོ་མཐོང་རྒྱུ་ཡོད་ཅིང། ན་ནིང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན། ཀྲང་ཀྲོའུ་གྲོང་ཁྱེར་གྱི་ལས་མི་ཞིག་གིས་ས་འདྲུ་ཡས་ཀྱི་མོ་ཏྲ་བཏང་ནས་ལམ་ཁའི་ཟུར་གྱི་མོ་ཏྲ་གཏོར་བའི་སྐབས། ཉེན་རྟོག་པས་མེ་མདའ་བརྒྱབ་ནས་རྐྱེན་འདས་སུ་བཏང་བའི་གནས་ཚུལ་བྱུང་ཡོད་པ་དང། དྲ་རྒྱའི་ཐོག་དེའི་སྐོར་གནས་ཚུལ་སྤེལ་བ་ལྟར་ན། ཉེན་རྟོག་པས་མེ་མདའ་བརྒྱབ་ནས་རྐྱེན་འདས་སུ་བཏང་བའི་མི་དེ་བཞིན་ཞིང་པ་ལས་མི་ཞིག་ཡིན་པ་དང་ལས་ཀ་བྱེད་པའི་གླ་ཆ་མ་རག་པ་དང་ལོ་གསར་ཟིན་གྲབས་ཡོད་པ་སོགས་ཀྱིས་འུ་ཐུག་ནས་ལམ་བུ་དེའི་ཐོག་བསྐྱོད་དགོས་བྱུང་ཡོད་པ་དྲ་རྒྱའི་ཐོག་ལ་གནས་ཚུལ་སྤེལ་ཡོད་པ་རེད། རྒྱ་ནག་གི་གསར་འགོད་པ་ཟུར་པ་ཀྲའོ་ལན་ཅན་གྱིས་གླ་ཆ་སྤྲོད་རྒྱུའི་དགོས་འདུན་བཏོན་མཁན་ཚོའི་རྒྱབ་ལྗོངས་སུ་སྤྱི་ཚོགས་ཁྲིམས་མཐུན་ཅན་ཞིག་ཡིན་མིན་གྱི་རྣམ་པ་ཞིག་མཐོང་རྒྱུ་ཡོད་པ་དང། རྒྱ་ནག་ནང་གླ་ཆ་མི་རག་པའི་ལས་མི་ཧ་ཅང་མང་པོ་ཡོད་ཅིང། ས་གནས་སྲིད་གཞུང་ཁག་ཅིག་གིས་གླ་ཆ་སྤྲོད་དགོས་པའི་དགོས་འདུན་བཏོན་མཁན་ཚོར་ཁྲིམས་ལུགས་དང་འགལ་ལུགས་ཀྱི་ཉེས་པ་གཏོང་གི་ཡོད་པའི་སྐོར་གསུངས་ཡོད་འདུག།

ཧྭ་ཧའེ་ཧྥང་གིས་སྤྱི་ལོ་ཉིས་སྟོང་བཅུ་བདུན་ལོར་རྒྱ་ནག་གི་བཟོ་གྲྭ་ཁག་གཉིས་ནང་གསང་བའི་ཐོག་ནས་གནས་ཚུལ་ཉམས་ཞིབ་བྱས་ཡོད་པ་དང། སྐབས་དེར་ས་གནས་ཀྱི་ངལ་རྩོལ་པའི་གནས་སྟངས་ཡང་ཤེས་རྟོགས་ཐུབ་ཡོད་ཅིང། ཁོང་གིས་ལོ་གསུམ་གྱི་དུས་ཡུན་བེད་སྤྱད་ནས་རྒྱ་ནག་ནང་ཡོད་པའི་ཀུ་ཤུ་རྟགས་ཅན་གྱི་ཚོང་དོན་ཁང་གི་ལས་སྣོན་བཟོ་གྲྭའི་ནང་ངལ་རྩོལ་པའི་གནས་སྟངས་སྐོར་ཞིབ་འཇུག་བྱེད་མྱོང་ཡོད་པ་རེད།